ཨ་མི་རི་ཀའི་ཐཱ་མཱ་ཕི་ཤཱི་ཚན་རྩལ་ལས་ཁང་གིས་བཟོས་པའི Human Identification Technology ཟེར་བའི་མི་ངོས་འཛིན་བྱེད་ཐུབ་པའི་འཕྲུལ་རིག་དེ་བོད་ལ་ཚོང་བསྒྱུར་མཚམས་འཇོག་བྱས་པའི་གསལ་བསྒྲགས་བྱས་པ་དེར་དབུས་བོད་མིའི་སྒྲིག་འཛུགས་ཀྱིས་དགའ་བསུ་ཞུས་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། གནས་མཆོག་རྡོ་རྗེ་གདན་དུ་གནས་སྐོར་ལ་ཕེབས་དགོས་དགོངས་པ་བཞེས་ཕྱོགས་དང་གནས་དེར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་གོ་སྐབས་ཐོབ་པས།

མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཀོ་བིད་བཅུ་དགུའི་ཏོག་དབྱིབས་རིམས་ནད་དེ་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོར་བློ་འཚབ་བྱ་དགོས་པའི་རྒྱལ་སྤྱིའི་འཕྲོད་བསྟེན་གནས་བབ་ཛ་དྲག་ཅན་ཞིག་མིན་པ་གསལ་བསྒྲགས་གནང་ཡོད་པ་དང། ཀོ་བིད་བཅུ་དགུའི་ཏོག་དབྱིབས་རིམས་ནད་བྱུང་རྐྱེན་དང་ཁྱབ་གདལ་སྟངས་འཛིན་བྱ་ཕྱོགས་སོགས་དང་འཛམ་གླིང་མི་དམངས་ཀྱི་འཕྲོད་བསྟེན་ལ་ཤུགས་རྐྱེན་ཇི་ལྟར་ཐེབས་མིན་སོགས་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་གཟིགས་ཞུ་རྒྱུ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོར་བོད་མི་ཚོའི་བསམ་བློ་ཆབ་སྲིད་ལ་ཤུགས་སྣོན་གཙོ་གནོན་དགོས་པ་ལྷ་སའི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲང་གིས་བཤད་ཡོད་པའི་སྐོར་ལ་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་གཉིས་ཉིན་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་རྒྱུན་ལས་ལྷན་ཚོགས་ཟེར་བ་ཚོགས་ཏེ། ཕྱི་ལོ་ཉིས་སྟོང་ཉི་རྩ་གསུམ་ལོའི་ལས་དོན་ལ་ལས་བསྡོམས་དང་ཕྱི་ལོ་ཉིས་སྟོང་ཉི་རྩ་བཞི་ལོའི་ལས་དོན་ཟེར་བ་དང་འབྲེལ་བོད་རང་སྐྱོང་ལྗོངས་དམར་ཤོག་དྲུང་ཆེ་ཝང་ཅུན་ཀྲུང་གིས། ཕྱི་ལོ་ཉིས་སྟོང་ཉི་རྩ་བཞི་ལོ་དེ་རྒྱ་ནག་གི་ལོ་ལྔ་ཚན་བཅུ་བཞི་པའི་འགག་རྩའི་ལོ་ཞིག་ཡིན་པས། གཙོ་བོ་མི་དམངས་ལ་བསམ་བློ་ཆབ་སྲིད་ཀྱི་ཁྲིད་སྟོན་ལ་ཤུགས་སྣོན་དང། བློ་བརྟན་འགྱུར་མེད་ངང་ཕྱོགས་ཡོངས་ནས་ཏང་ནན་པོས་སྐྱོང་དགོས་སྐོར་བརྗོད་ཡོད་པ་དང། སི་པན་དུ་གནས་སྡོད་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས། བསམ་བློ་ཆབ་སྲིད་ཀྱི་སློབ་གསོ་ཟེར་བ་དེ་གཙོ་བོ་བོད་མི་ཚོའི་བསམ་བློར་དབང་སྒྱུར་དང་ཚོད་འཛིན་བྱས་ཏེ། མུ་མཐུད་བོད་མི་ཚོ་གཉའ་གནོན་དང་དམ་དྲག་བྱེད་ཐབས་ཤིག་ཆགས་ཀྱི་ཡོད་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་དམར་ཤོག་གིས་མུ་མཐུད་དུ་དབང་སྒྱུར་བྱེད་ཡག་གི་དམིགས་ཡུལ་དེ་འགྲུབ་ཡག་གི་ཆེད་དུ་ཨ་ནི་ད་སློབ་གསོ་འདི་གལ་ཆེན་པོ་ཡིན་པ། ཨ་ནི་བསམ་བློའི་སློབ་གསོའི་ནང་ལོགས་ནས་ཨ་ནི་ཆབ་སྲིད་སློབ་གསོ་དེ་ཨ་ནི་དམིགས་ཡུལ་འཛིན་པ། ཨོ་དེ་འདྲ་འདྲ་བོ་ཅིག་རེད། རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ཏུ་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་བོད་རང་སྐྱོང་ལྗོངས་ཀྱི་གཙོ་གནད་ལས་དོན་དེ་ཏང་གིས་ཕྱོགས་ཡོངས་ལ་འགོ་ཁྲིད་རྒྱུ་མཐའ་འཁྱོངས་དང་མི་དམངས་ལ་བསམ་བློ་ཆབ་སྲིད་སློབ་གསོ་ཤུགས་སྣོན་སྤྱི་ཡོངས་ཀྱི་འདུ་ཤེས་སྔར་བས་ཟབ་ཏུ་གཏོང་དགོས་པ་རྒྱལ་ཁབ་ཀྱི་དོན་ཆེན་ཡིན་པའི་འབྲུ་རིགས་ཀྱི་བདེ་འཇགས་ལ་སྟངས་འཛིན་ནན་པོ་དང་གྲོང་གསེབ་འཛུགས་སྐྲུན་དང་བཅོས་སྐྱོང་ལ་སྟངས་འཛིན་ཚན་རིག་བཅས་ཀྱི་ལས་ཀའི་ཆུ་ཚད་མཐོ་རུ་གཏོང་དགོས་སྐོར་སོགས་བཀོད་འདུག་ལ། ཡང་སངས་རྒྱས་སྐྱབས་ལགས་ནས་མུ་མཐུད་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ལས་དོན་ཟེར་བ་དེ་ནམ་རྒྱུན་གྱི་དམར་ཤོག་ཚོགས་པའི་དྲིལ་བསྒྲགས་ཙམ་ལས་དམིགས་བསལ་བ་གང་ཡང་མེད་པ་དང་རྒྱ་ནག་གཞུང་གིས་ལོ་མང་ནས་བོད་ནང་གི་གྲོང་གསེབ་དར་སྤེལ་སོགས་བཤད་ན་ཡང་བོད་ཀྱི་གྲོང་གསེབ་ཁག་ཏུ་ཡར་རྒྱས་ཅི་ཡང་མེད་པ་སྐྱོ་པོར་འཚོ་ཐབས་བྱས་ཡོད་པ་ཧ་ཅང་མང་པོ་ཡོད་པ་དང་གཙོ་བོ་ཚོགས་འདུ་ག་ཚོད་འཚོགས་ཀྱང་ཞིས་ཅིན་ཕིན་གྱི་སྲིད་དབང་སྒེར་གཅོད་ཀྱི་རྗེས་སུ་འཇུག་དགོས་པ་བསྐྱར་ཟློས་ཙམ་ཡིན་པ་འགྲེལ་བརྗོད་གནང་བྱུང། ཞི་ཅིན་ཕིང་གིས་སྲིད་དབང་སྒེར་འཛིན་བྱས་ཡོད་ཙང་ཚང་མ་གཅིག་ཞི་ཅིན་ཕིང་ག་རེ་བྱེད་ཡོད་ན་དེ་ལ་ཤུགས་སྣོན་བྱེད་ཟེར་ཡག་འགྲོ་དེ་འདྲ་ཆག་ཆག་བྱེད་བསྡད་ཡོད་མ་གཏོགས་གཅིག་དམིགས་བསལ་གྱི་ངོས་ནས་གཅིག་མི་མང་ལ་ཕན་ཐོགས་ཡག་དང་གཅིག་དངོས་གནས་མ་འདྲ་ཡག་གི་དེ་འདྲ་གི་སྲིད་བྱུས་དང་དེ་འདྲ་དམིགས་བསལ་ཡོད་པ་མ་རེད། རྒྱ་ནག་གཞུང་གིས་ལོ་ལྟར་བཞིན་བོད་རང་སྐྱོང་ལྗོངས་ནང་ལོ་རེའི་ལས་དོན་ལག་བསྟར་ཟེར་བའི་ཚོགས་འདུ་འཚོགས་བཞིན་ཡོད་ཀྱང། ལོ་ལྟར་བརྟན་བརླིང་ལ་གཙོ་འདོན་དང་ཁ་བྲལ་ལ་ངོ་རྒོལ་བྱས་ཏེ་རྒྱ་ནག་གཞུང་གི་འགོ་ཁྲིད་ཞི་ཅིན་ཕིང་གི་རྗེས་སུ་འཇུག་དགོས་པ་བཤད་བཞིན་ཡོད་པ་རེད་ལ། འདི་ལོ་ཡང་ཝང་ཅིན་ཀྲུང་གིས་བོད་ཀྱི་ལས་དོན་སྐོར་གྱི་སྤྱི་ཁྱབ་ཧྲུའུ་ཅི་ཞི་ཅིན་ཕིང་གི་མཛུབ་སྟོན་གལ་ཆེན་དང་དུས་རབས་གསར་པའི་ཏང་གི་བོད་སྐྱོང་མཛད་ཇུས་ལག་བསྟར་དོན་འཁྱོལ་གཏིང་ཟབ་བྱས་ཏེ་དེང་རབས་ཅན་གྱི་བོད་ལྗོངས་གསར་པ་འཛུགས་སྐྲུན་ལ་སེམས་ཤུགས་གཅིག་སྒྲིལ་དང་བོད་ཀྱི་ལས་དོན་དོན་འཁྱོལ་ལ་སྟངས་འཛིན་ནན་པོ་བཅས་བྱས་ནས་བོད་ཡུན་རིང་བདེ་འཁོད་དང་སྤུས་ཚད་མཐོ་བའི་འཕེལ་རྒྱས་དགོས་སྐོར་སོགས་བརྗོད་འདུག། ཅེས་ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་སུ་བརྗོད་དོན་སློབ་གསོ་ཞེས་རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་ལངས་ཕྱོགས་ཤུགས་ཆེན་སྤེལ་ཡོད་པ་རེད་ལ། དེ་བཞིན་བོད་ཀྱི་དགོན་སྡེ་ཁག་ཏུ་ནང་བསྟན་རྒྱ་སྒྱུར་དང་འབྲེལ་རྒྱ་ནག་དམར་ཤོག་ཚོགས་པའི་ཁ་ལ་ཉན་དགོས་པའི་སློབ་གསོ་ཟེར་བ་ཞིག་སྤེལ་ཡོད་པ་དང། དམར་ཤོག་ཚོགས་པའི་བསམ་བློ་ཆབ་སྲིད་ཅེས་པ་གཙོ་བོ་དམར་ཤོག་ཚོགས་པའི་ཁ་ལ་ཉན་དགོས་པ་དང། བོད་མི་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་བོད་མི་ཚོར་འབྲེལ་འདྲིས་མི་ཆོག་པ་ཁ་བྲལ་ཞེས་འཐབ་རྩོད་དགོས་པ་སོགས་ཡིན་པ་རེད་ལ། འདི་ལོ་ལྷ་ས་དང་གཞིས་རྩེ་སོགས་སུ་བོད་མི་ཚོས་ལས་ཞུགས་བྱས་པར། ྋགོང་ས་མཆོག་དང་ཁ་བྲལ་བར་འབྲེལ་བ་གཅོད་དགོས་པའི་བརྡ་ཁྱབ་དང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བདུན་པའི་ནང་མགོ་ལོག་བ་ཡན་དགོན་པའི་དགེ་འདུན་པ་དང་ནག་ཆུ་གྲོང་ཁྱེར་ཤན་རྩ་རྫོང་གི་དགོན་པ་ཁག་ཏུ ྋགོང་ས་མཆོག་ལ་ངོ་རྒོལ་དགོས་པའི་ས་རྟགས་བརྒྱབ་བཅུག་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་གྲོང་ཁྱེར Boston ནང་ཡོད་པའི Thermo Fisher ཚན་རྩལ་ཁང་གིས་བཟོས་པའི་དབྱིན་སྐད་དུ Human Identification Technologyའམ་མིང་བསྡུས་ན HIT ཞེས་འབོད་པའི་མི་ངོས་འཛིན་བྱེད་ཐུབ་པའི་འཕྲུལ་ཆས་དེ་བོད་ལ་ཚོང་བསྒྱུར་མཚམས་འཇོག་བྱས་པའི་སྐོར་གསལ་བསྒྲགས་བྱས་འདུག་ཨ་མི་རི་ཀའི་ཚན་རྩལ་ཁེ་གཉེར་ལས་ཁང་དེས་བཟོས་པའི Human Identification Technology ཟེར་བའི་མི་ངོས་འཛིན་བྱེད་ཐུབ་པའི་འཕྲུལ་ཆས་དེ་དག་རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་ཟུངས་ཁྲག་ནས DNA། ཟེར་བའི་རིགས་རྒྱུད་ཀྱི་རྫས་བསྡུ་རུབ་བྱེད་པར་བེད་སྤྱོད་བྱེད་བཞིན་ཡོད་པར་བོད་དོན་འཐབ་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོས་སྐྱོན་བརྗོད་བྱེད་བཞིན་ཡོད་པ་རེད། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས Thermo Fisher ཚན་རྩལ་ཁེ་གཉེར་ལས་ཁང་ལ DNA བརྟག་དཔྱད་ཀྱི་ཡོ་བྱད་དེ་དག་རྒྱ་ནག་ལ་མུ་མཐུད་དུ་ཚོང་བསྒྱུར་བྱེད་མིན་དོགས་འདྲི་བྱས་པར། ཁོང་ཚོས་ཡིག་ཐོག་ནས་ལན་འདེབས་གནང་བའི་ནང་མིའི་རིགས་རྒྱུད་ངོས་འཛིན་ཆེད་དུ་བེད་སྤྱོད་བྱེད་པའི་འཕྲུལ་རིག་ཡོ་ཆས་རྣམས་ཞིབ་བཤེར་གྱི་ལས་དོན་ཆེད་ཉེས་ཅན་པ་ངོས་འཛིན་བྱ་ཐུབ་པའི་ཆེད་དུ་དང་མི་གང་བྱུང་དུ་འཁྲིད་པའམ་ཡང་ན་བདེན་པ་མེད་པའི་ནག་ཉེས་ཕོག་པའི་མི་རྣམས་ལ་ཉེས་པ་གུ་ཡངས་ཡོང་བའི་ཆེད་དུ་བེད་སྤྱོད་བྱེད་ཀྱི་ཡོད་པ་དང་འོན་ཀྱང་བོད་རང་སྐྱོང་ལྗོངས་ཟེར་བའི་ནང་དུ་རྒྱུན་ལྡན་བཞིན་ཚོང་བསྒྱུར་བྱས་ཡོད་ན་ཡང་རྒྱུ་མཚན་ཁག་ཅིག་ལ་བརྟེན་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་དཀྱིལ་ནས་མཚམས་འཇོག་བྱས་པ་ཡིན་ཞེས་དང། ད་ཆ་མུ་མཐུད་ནས་མི་ངོས་འཛིན་ཐུབ་པའི་འཕྲུལ་རིག་ཀྱི་ཡོ་ཆས་དེ་དག་ཚོང་སྒྱུར་བྱེད་ཀྱི་མེད་ཅེས་ལན་འདེབས་གནང་འདུག་ད་རེས་ཨ་མི་རི་ཀའི་ཐཱ་མ་ཧྥེ་ཤར་ཚན་རྩལ་ལས་ཁང་གིས་འཕྲུལ་རིག་དེ་བོད་ལ་འཚོང་རྒྱུ་མིན་ལུགས་གསུངས་པའི་ཐད་ལ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་པ་བསྟན་འཛིན་གཡང་འཛོམས་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་ཁོ་ཚོས་ལོ་གཅིག་རིང་ལ་ཨ་མི་རི་ཀའི་ཐ་མ་ཕི་ཤར་ཚན་རྩལ་ལས་ཁང་གི་གང་སར་ཡོད་པའི་ཡན་ལག་ལས་ཁུངས་མདུན་དུ་ངོ་རྒོལ་བྱེད་པ་སོགས་ལས་འགུལ་སྣ་མང་སྤེལ་ཡོད་ལ་ད་ཆ་ཚོང་ལས་ཁང་དེ་ཡིས་རྒྱ་ནག་ལ་འཕྲུལ་རིག་དེ་དག་འཚོང་རྒྱུ་མཚམས་འཇོག་བྱས་པའི་གནས་ཚུལ་དེ་དགའ་བསུ་ཞུ་གི་ཡོད་ཅེས་གསུངས་འདུག་དེ་བཞིན་ཨ་མི་རི་ཀའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་རྒྱ་ནག་སྡེ་ཚན་ནང་ཕྱག་ལས་གནང་མཁན་བར་བརྒལ་འགན་འཛིན Maya Wang ཞུ་བས་འདི་ག་རླུང་འཕྲིན་ཁང་ལ། very good news and it shows how pressure works to improve the human rights situation in China, even in areas like Xinjiang and Tibet where there are serious human rights violations. But this is not enough. The company Thermo Fisher Scientific needs to review its...

DNA། རིགས་རྒྱུད་ཀྱི་རྫས་བསྡུ་རུབ་བྱ་བའི་བྱ་སྤྱོད་ལག་བསྟར་བྱེད་བཞིན་པར་བརྟེན་ནས་ཨ་མི་རི་ཀའི་ཐཱ་མཱ་བྷི་ཤ་ཚན་རྩལ་ལས་ཁང་གིས་རྒྱ་ནག་གཞུང་དང་ཚོང་འབྲེལ་མཉམ་ལས་ཀྱི་ལས་དོན་ཕྱོགས་ཡོངས་ཀྱི་ཐོག་ལ་ངེས་པར་དུ་བསྐྱར་ཞིབ་བྱ་དགོས་པ་མ་ཟད། ཚན་རྩལ་ལས་ཁང་དེ་ཡིས་རྒྱ་ནག་གཞུང་གིས་འགྲོ་བ་མིའི་ཟུངས་ཁྲག་ནས། DNA། རིགས་རྒྱུད་ཀྱི་རྫས་བསྡུ་རུབ་བྱ་བའི་ཆེད་དུ་བེད་སྤྱོད་གཏོང་བའི་འཕྲུལ་ཆས་རྒྱ་ནག་ལ་འཚོང་རྒྱུ་ངེས་པར་དུ་མཚམས་འཇོག་བྱ་དགོས་ཀྱི་རེད་ཅེས་གསུངས་འདུག། གཤམ་ལ་གནས་ཚུལ་དེའི་སྐོར་ལ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་བརྒྱུད་ཞུ་གི་ཡིན། འདི་ཚེས་བཞི་ཉིན་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨ་མི་རི་ཀའི་ཐཱ་མུར་ཕི་ཤེར་ཚན་རྩལ་ཁེ་གཉེར་ལས་ཁང་གིས་བོད་ནང་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་ཆས་ཚོང་སྒྱུར་བྱ་རྒྱུ་མིན་པའི་གསལ་བསྒྲགས་གནང་བ་དེ་ནི་བོད་མིའི་རང་དབང་འཐབ་རྩོད་ཁྲོད་ཀྱི་རྒྱལ་ཁ་ཞིག་ཀྱང་ཡིན་པ་གསུངས་པ་དང་སྦྲགས། དགའ་བསུ་ཞུས་གནང་སོང། འདིའི་སྒང་ལ་ཨ་ནི་བོད་མིའི་སྒྲིག་འཛུགས་ཙམ་མ་ཡིན་པ་གི་ཨ་ནི་ཚོགས་པ་མང་པོ་ཞིག་གིས་འདིའི་སྒང་ལས་འགུལ་སྤེལ་བྱེད་བྱེད་ད་རིང་དེ་ད་ད་ཁོང་ཚོ་གི་བོད་ནང་ལ་འདི་རིགས་རྫས་ཀྱི་ཡོ་ཆས་དེ་ཚོ་བཙོང་གི་མེད་ཟེར་བྱས་འདི་གསུང་བ་དེ་ལ་ཨ་ནི་ཡག་པོ་ཞིག་བྱུང་རེད་བསམ་གི་འདི་རྒྱལ་ཁ་ཅིག་ཐོབ་པ་རེད་བསམ་གི་འཐབ་རྩོད་ཀྱི་བརྒྱུད་རིམ་ནང་ལོར་ཡང་རྒྱལ་ཁ་ཅིག་ཆགས་བསྡད་ཀྱི་ཡོད་རེད་འདི་ཡོད་བསམ་པ་ལ་མ་བཙོང་བ་འདི་ཁོང་ཚོ་གི་ཁ་དན་ཚིག་ལ་གནས་པའི་ཐོག་ནས་ཡིན་པ་ནི་ཡག་པོ་ཡག་པོ་ཞིག་རེད་བསམ་གི། འགྲོ་བ་མིའི་རིགས་རྫས་ཕོན་ཆེ་བསྡུ་ལེན་བྱེད་པ་ནི་རྒྱ་ནག་གཞུང་ལ་མཚོན་ན་གནས་ཚུལ་གསར་པ་གང་ཡང་མེད་ཡང། ཉེ་ལམ་བོད་ནང་དུ་བོད་མི་སྐྱ་སེར་ཕོ་མོ་རྒས་གཞོན་དབྱེར་མེད་ས་ཡ་གཅིག་མ་ཟིན་ཙམ་གྱི་རིགས་རྫས DNA བཙན་གྱིས་བསྡུ་ལེན་བྱས་ཡོད་པ་དེས་འཛམ་གླིང་ས་ཕྱོགས་གང་སར་གནས་པའི་བོད་མི་དང་བོད་དོན་ལས་འགུལ་བ་སོགས་ཀྱིས་བློ་འཚབ་ཆེས་ཆེར་བྱ་ཡུལ་ཞིག་ཏུ་གྱུར་ཡོད་པར་བརྟེན་ད་བར་བོད་མིའི་སྒྲིག་འཛུགས་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་སོགས་ནས་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་ལ་བོད་མིའི་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་ཆས་མཁོ་འཚོང་བྱེད་མཁན། ཨ་མི་རི་ཀའི Thermo Fisher ཚན་རྩལ་ཁེ་གཉེར་ལས་ཁང་གིས་རྒྱ་ནག་ལ་ཡོ་ཆས་ཚོང་སྒྱུར་བྱ་རྒྱུ་མིན་པར། འཕྲལ་དུ་མཚམས་འཇོག་དགོས་པའི་ལས་འགུལ་སྣེ་མང་སྤེལ་བ་སོགས་ཀྱི་རྗེས་འབྲས་སུ། ཚན་རྩལ་ཁེ་གཉེར་ལས་ཁང་དེ་ཉིད་ཀྱིས་ཉིས་སྟོང་ཉི་ཤུ་རྩ་བཞི་ཤར་མ་ཐག་ཏུ་བོད་ནང་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་ཆས་ཚོང་སྒྱུར་བྱ་རྒྱུ་མིན་པའི་གསལ་བསྒྲགས་སྤེལ་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱིས་དེ་ནི་བོད་མིའི་གཞུང་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་མཉམ་རུབ་ཀྱིས་ལས་འགུལ་སྤེལ་བའི་འབྲས་བུ་ཡིན་པ་གསུངས་ཤིང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྣེ་ཁྲིད་པའི་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བོད་མིའི་རིགས་རྫས་བསྡུ་ལེན་གྱི་གནད་དོན་དེ་ནི་ཛ་དྲག་ཞིག་ལ་ངོས་འཛིན་གྱིས་ད་བར་འབྲེལ་ཡོད་འགོ་ཁྲིད་ཚོར་ཞུ་སྐུལ་གནང་ཡོད་པ་གསུང་གི་འདུག། ལས་གཞི་དང་འབྲེལ་བའི་ཐོག་ནས་ཡིན་པ་ཡིན་ནའི་ཀེ་ཕེ་ནེ་སི་ན་ཉེ་ཆར་ཇི་ནི་ཝ་ལ་ཨ་ནི་བོད་དོན་ལས་འབྲས་ཀྱི་ཚོགས་འདུ་ཚོགས་ཡོད་རེད་ཚོགས་འདུའི་ནང་ལོགས་ལ་སྙན་ཐོ་དེ་འདྲ་ལྟ་མཁྲེགས་རིགས་ཀྱི་ནང་དུ་དེ་ཚོའི་ཀྱི་ཡོ་བྱད་དང་འབྲེལ་བའི་ཀྱི་སྙན་ཐོ་དེ་བཞིན་ཁོ་རང་ང་ཚོ་བསྟན་འགྲོའི་ཞུས་ཆེད་ཆེད་ཁོ་རང་གི་གཏམ་བཤད་ནང་ཡང་གོ་བ་མེད་ཚུལ་ཕུལ་ཡོད་རེད། འདས་པའི་ལོ་ངོ་གཅིག་ལྷག་ཙམ་རིང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་རང་བཙན་སློབ་ཕྲུག་ཚོགས་པ། བོད་ཀྱི་གཞོན་ནུ་ལྷན་ཚོགས། བོད་ཀྱི་བུད་མེད་ལྷན་ཚོགས། བོད་རྒྱལ་ཡོངས་མང་གཙོ་ཚོགས་པ། དབྱིན་ཡུལ་དུ་ཡོད་པའི་བོད་རང་དབང་ཚོགས་པ། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་སོགས་ཀྱིས། ཚན་རྩལ་ཁེ་གཉེར་ལས་ཁང་དེ་ཉིད་ཀྱི་བྱ་སྤྱོད་ལ་ངོ་རྒོལ་སྐྱོན་བརྗོད་དང་མཚམས་འཇོག་དགོས་པའི་མཚན་རྟགས་བསྡུ་རུབ་སོགས་ཀྱི་ལས་འགུལ་སྤེལ་ཡོད་པ་རེད། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ཀྱིས Thermo Fisher ཚན་རྩལ་ཁེ་གཉེར་ལས་ཁང་གིས་བོད་ནང་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་བྱད་ཚོང་སྒྱུར་བྱ་རྒྱུ་མེད་པའི་གསལ་བསྒྲགས་གནང་བ་ཙམ་མིན་པར་དངོས་སུ་ལག་བསྟར་གནང་བའི་རེ་བ་ཡོད་པ་གསུང་གི་འདུག། དེའི་ཐོག་ལ་ང་རང་ཚོ་དེ་བོད་གཞོན་ནུ་ལྷན་ཚོགས་དབུས་ས་གཙོས་པའི་གཞུང་འབྲེལ་མེད་པའི་ཚོགས་པ་རེད་ད་ནང་བཞིན་གནས་ཡུལ་གཞུང་རེད་ད་ནང་བཞིན་བོད་དོན་རྒྱབ་སྐྱོར་གནང་མཁན་ཚང་མས་ང་རང་ཚོ་གི་ད་ཡོ་བྱད་དེ་གི་བཟོ་ཚོང་ཁང་ལ་ང་ཚོའི་ངོས་ནས་འབོད་སྐུལ་ད་ནང་བཞིན་རྒྱལ་སྤྱིའི་ནང་ལོགས་ལ་ལས་འགུལ་ཅིག་སྤེལ་བྱས་དེ་གི་འབྲས་བུ་དེ་དེ་རིང་འབྲས་བུ་བཟང་པོ་ཅིག་ཐོན་ཡོད་པ་ལ་ངོས་འཛིན་བྱེད་ཀྱི་ཡོད། ཡང་བཞུགས་སྒར་དུ་ཆགས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་གྱི་ལོ་འཁོར་སྙན་ཐོའི་ནང། ཉིས་སྟོང་བཅུ་དྲུག་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་བོད་རང་སྐྱོང་ལྗོངས་ཟེར་བའི་ནང། རྒྱ་ནག་གཞུང་གིས་རིགས་རྫས་བསྡུ་ལེན་གྱི་ལས་གཞི་རྒྱ་ཆེར་སྤེལ་ཏེ་མི་གྲངས་འབུམ་དགུ་ནས་ས་ཡ་གཅིག་བར་གྱི་རིགས་རྫས་བསྡུ་ལེན་བྱས་ཡོད་པ་གསལ་སྟོན་བྱས་འདུག་ཅིང་ལྟེ་གནས་ཁང་དེ་ཉིད་ཀྱི་ཉམས་ཞིབ་པ་ཉི་འོད་ལགས་ཀྱིས། བོད་མིའི་ཚོགས་སྡེ་ཁག་གིས་དངོས་ཤུགས་བརྒྱུད་གསུམ་ནས Thermo Fisher ཚན་རྩལ་ཁེ་གཉེར་ལས་ཁང་ལ་གནོན་ཤུགས་སྤྲད་དེ་མཐར་མཚམས་འཇོག་བྱ་ཐུབ་པ་དེ་ཡིས་རྒྱ་ནག་གཞུང་ལ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་བརྡ་ལན་ཁ་གསལ་ཞིག་སྤྲད་ཡོད་པ་འགྲེལ་བརྗོད་གནང་བྱུང། དེའི་བརྒྱུད་བྱས་ད་ཅིག་བོད་མི་ཚོ་གིས་ཅིག་སྤྱིར་བཏང་ཀྱི་ཆ་ནས་འགྲོ་འདུག་སྤྱོད་གསུམ་ལ་ཡང་དམ་དྲག་ཆེན་པོ་ཡོད་རེད་ལ་ཐ་ན་ལྷག་པར་དུ་ནི་རིགས་རྫས་བསྡུ་ལེན་བྱས་པ་དེང་གི་དམ་དྲག་དེ་ལས་མང་ཡོད་དེ་ས་ནི་དེས་འགྲོ་བ་མིའི་ཐོབ་ཐང་གང་དུ་འདི་ལྟར་གནད་དོན་ཆེན་པོ་ཆགས་བསྡད་པ་ར། དེ་ཡིན་ཙང་ནི་ད་ད་ད Thermo Fisher ཁོ་རང་ཚོ་ལ་ཡ་ད་དངོས་གནས་ང་རང་ཚོ་བོད་རང་བཙན་སློབ་ཕྲུག་ཚོགས་པ་ལ་སོགས་པ་གིས་ནི་ལས་འགུལ་རབ་དང་རིམ་པ་མང་པོ་ཅིག་སྤེལ་རྗེས་ད་ཁོ་རང་ཚོ་ལ་གནོན་ཤུགས་སྤྲད་ནས་ད་ད་མཚམས་བཞག་ཐུབ་པ་དེ་ནི་རྒྱ་ནག་ཕྱོགས་ལ་བརྡ་ལན་ཆེན་པོ་ཞིག་རེད་བསམ་གྱི་འདུག་ག་ལ་ནི་ཁོང་ཚོའི་གི་ནོར་འཁྲུལ་གི་ངོས་ལེན་བྱས་ནས་ནི་མཚམས་བཞག་པ་ར་ད་ཁོ་རང་ཚོས་དངོས་གནས་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་ཐེབས་ཀྱི་ཡོད་པ་དེ་ངེས་ཤེས་རྙེད་པའི་སྒང་ནས་ཧ་གོ་བའི་སྒང་ནས་ནི་ཁོང་ཚོས་ཁས་ལེན་བྱས་ནས་མཚམས་བཞག་པ་ཡིན་དུས་དེ་གིས་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་རིགས་རྫས་བརྟག་དཔྱད་ནི་ཕོན་ཆེན་པོ་ལེན་བཞིན་པ་དང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཤུགས་ཆེན་པོ་བཏང་བཞིན་པ་དེ་ལ་བརྡ་ལན་ཤུགས་ཆེན་པོ་ཞིག་སྤྲད་ཡོད་རེད་བསམ་གྱི་འདུག། ལྷག་དོན་དུ་ཨ་མི་རི་ཀར་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་རྒྱ་ནག་གཞུང་གིས་བོད་ནང་ཐ་ན་ཕྲུ་གུ་ལོ་ལྔ་སོན་པ་ཚོར་རང་ཉིད་ཀྱི་ཕ་མའི་བཀའ་ཁྲོལ་མེད་པར་རིགས་རྫས་བསྡུ་ལེན་གནང་གི་ཡོད་པ་དེ་དག་ནི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་དང་གཅིག་མཚུངས་ཡིན་པ་དེ་སྔོན་གསལ་བསྒྲགས་སྤེལ་ཡོད་པ་རེད།

དེ་ཡང་བོད་མཐོ་སྒང་ས་མཐོའི་སྟེང་རྒྱ་ནག་གཞུང་གིས་འཛམ་གླིང་ནང་ནས་རླུང་གི་ནུས་ཤུགས་ལ་བརྟེན་པའི་གློག་ཤུགས་མཁོ་འདོན་བྱེད་རྒྱུའི་རླུང་གི་ལས་གྲྭ་ཆེན་པོ་ཞིག་འཛུགས་སྐྲུན་བྱ་རྒྱུའི་སྐོར་ཕྱི་ཟླ་དང་པོའི་ཚེས་གཅིག་རེས་གཟའ་ཟླ་བའི་ཉིན་རྒྱ་ནག་གཞུང་གི་གསར་འགྱུར་བརྒྱུད་ལམ་ཁག་གི་ཐོག་ལ་གནས་ཚུལ་སྤེལ་ཡོད་པ་རེད། རླུང་གི་གློག་མཁོ་འདོན་བྱེད་རྒྱུའི་ལས་གྲྭ་འཛུགས་སྐྲུན་བྱེད་ཡུལ་དེ་ནི་རྒྱ་མཚོ་ནས་མཐོ་ཚད་མི་ཊར་བཞི་སྟོང་དྲུག་བརྒྱ་ལྔ་བཅུའི་སར་ཆགས་པའི་བོད་ཀྱི་ནག་ཆུ་ཁུལ་དུ་ཡིན་ཞིང་དེའི་ཁུལ་དུ་རླུང་གི་གློག་ཤུགས། Kilowatt། ས་ཡ་ཉིས་བརྒྱ་མཁོ་འདོན་ཐུབ་པའི་ལས་གྲྭ་འཛུགས་སྐྲུན་བྱས་ཏེ། རླུང་ལ་བརྟེན་པའི་གློག་ཤུགས་ཀྱི་འབྲས་བུ་ཡོངས་སུ་གྲུབ་པའི་རྗེས་ས་གནས་ཀྱི་དུད་ཁྱིམ་འབུམ་གཉིས་ལྷག་ལ་དགོས་ངེས་ཀྱི་ལོ་རེའི་གློག་ཤུགས་མཁོ་འདོན་བྱ་ཐུབ་རྒྱུ་ཡིན་ལུགས་བཀོད་ཡོད་པ་རེད། འོན་ཀྱང་བོད་ཀྱི་ཁོར་ཡུག་ཐོག་ལ་ཉམས་ཞིབ་པས་རྒྱ་ནག་གཞུང་གིས་ཁོར་ཡུག་གི་དཀའ་ངལ་འཕྲད་སྐབས་བོད་ཀྱི་ས་ཆ་བེད་སྤྱོད་བཏང་ནས་བོད་ཆོལ་ཁ་གསུམ་ན། ཆུ་ཤུགས་གློག་ཁང་དང་ཉི་འོད་ཀྱི་གློག་ཤུགས་རླུང་གི་གློག་ཤུགས་ཀྱི་ལས་གྲྭ་ཤུགས་ཆེན་པོ་འཛུགས་སྐྲུན་བྱེད་བཞིན་ཡོད་པ་དེ་དག་གིས་ས་གནས་བོད་མི་ཚོར་ཕན་ཐོགས་མེད་པ་མ་ཟད་བོད་ཀྱི་ཁོར་ཡུག་ལ་གནོད་འཚེ་ཚབས་ཆེ་བཟོ་གི་ཡོད་པའི་སྐོར་ངོས་འཛིན་གནང་གི་ཡོད་པ་བོད་ཀྱི་ཁོར་ཡུག་ཉམས་ཞིབ་པ་འབུམ་རམས་པ་བློ་བཟང་དབྱངས་མཚོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། རྒྱ་ནག་ཁོ་རང་ཚོ་གི་ད་ཉི་འོད་གློག་དང་དེ་ནས Wind Energy ལབ་ཀྱི་རེད་ཨ་ནི་ཉི་འོད་དང་ཨ་ནི་ད་ད་རླུང་གི་གློག་དེ་འདྲས་ཀྱི་ཐོག་ནས་ཁོ་རང་ཚོ་གི་ད་བཟོ་ཡས་ཀྱི་ཐབས་ཤེས་ཤུགས་ཆེན་པོ་ཞེ་པོ་ཅིག་བྱེད་ཀྱི་ཡོད་རེད་འདི་ད་ད་དོ་ཆ་བཞག་ན་བོད་ཆོལ་ཁ་གསུམ་ཡོངས་ལ་དེ་འདྲས་ཀྱི་འཛུགས་སྐྲུན་ཅིག་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད། ད་རྒྱ་ནག་གི་ད་ད་ཁོར་ཡུག་དང་དེ་རླུང་དང་དེ་འདྲའི་གི་དཀའ་ངལ་ཤུགས་ཆེན་པོ་ཅིག་འཕྲད་ཀྱི་ཡོད་འདུག་ག་ལ་ད་ཁོ་རང་ཚོ་དཀའ་ངལ་འདི་འཕྲད་བའི་སྐབས་ལ་ཅིག་གདོང་ལེན་དང་ཐབས་ཤེས་འཚོལ་ས་དེ་ང་ཚོ་བོད་ཀྱི་ས་ཁུལ་དེ་ཆགས་ཡོད་རེད་རྒྱ་ནག་ཁོ་རང་ཚོ་གི་ཁོར་ཡུག་སྲུང་སྐྱོབ་དང་དེ་འདྲའི་དཀའ་ངལ་འཕྲད་ཡོད་འདུག་ག་ལ་ཨ་ནི་དེའི་བེད་སྤྱོད་བཏང་ཡ་དང་ཨ་ནི་དེའི་ཐོག་ནས་ཅིག་ཐོན་ཁུངས་དང་དེ་ཚོ་ཨ་ནི་བེད་སྤྱོད་བཏང་ཡ་དེ་ང་ཚོ་བོད་པའི་གི་ས་ཆ་དེ་བྱེད་ཀྱི་ཡོད་པ་དང་དེའི་ཐོག་ལ་འཛུགས་སྐྲུན་དང་དེ་འདྲ་བྱས་ཡོད་འདུག་ག་ལ་ང་རང་ཚོ་བོད་ནང་ཡོད་པའི་བོད་པ་དེ་ཚོ་གི་དེའི་ཐོག་ནས་ཕན་ཐོགས་དང་དེ་འདྲའི་གི་བྱུང་གི་མེད་པ་དང། དམིགས་བསལ་གྱིས་བོད་ནང་གི་རྩྭ་ཐང་དང་ཁོར་ཡུག་ལ་དཀའ་ངལ་བཟོ་གི་ཡོད་པ་དེ་གནད་འགག་དཔེ་ཤུགས་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ཡིན་ན་ཡང་རྒྱ་ནག་གཞུང་གི་བརྒྱུད་ལམ་ཁག་དེ་ཚོ་ལ་དེ་ཚོའི་གི་གནས་སྟངས་དེ་བཤད་ཀྱི་ཡོད་མ་རེད་ད་རྒྱལ་སྤྱིའི་གི་ཐོག་ནས་ཅིག་ལྟ་བ་ཡིན་ན་ཕལ་ཆེར་རྒྱ་ནག་གི་ད་ཁོར་ཡུག་སྲུང་སྐྱོབ་དང་དེ་འདྲའི་གི་ལས་གཞི་དེ་དཔེ་ཡག་པོ་བྱེད་ཀྱི་ཡོད་པའི་དེ་འདྲའི་གི་རྣམ་པ་ཅིག་མཐོང་གི་ཡོད་རེད་ཡིན་ན་ཡང་ལས་གཞི་དེའི་ནང་ལ་ས་གནས་ས་ཐོག་ང་རང་ཚོ་བོད་པའི་གི་ས་ཆ་དང་བོད་པའི་གི་མི་ལ་དེ་ག་ལ་ཁོང་ཚོའི་ཐོབ་ཐང་མ་སྤྲད་པ་དང་ཁོང་ཚོ་ལ་བརྩི་བཀུར་མ་ཞུ་བའི་དེ་གནས་སྟངས་དེ་དཔེ་གསལ་པོ་ཆགས་བསྡད་ཡོད་རེད། ཕྱོགས་མཚུངས་ཉེ་ཆར་བོད་ཀྱི་ལྷོ་ཁའི་ས་ཁུལ་ཞིག་ཏུ་རྒྱ་ནག་གཞུང་གིས་ཉི་འོད་གློག་ཤུགས Megawatt ལྔ་བཅུ་བྱེད་པ་ཞིག་འཛུགས་སྐྲུན་གྱི་ལས་གཞིའི་གནས་ཚུལ་ཐོན་ཡོད་པ་དང་ལས་གཞི་དེས་ཉིན་རེའི་དུད་ཁྱིམ་བཞི་སྟོང་ལ་གློག་གི་ནུས་ཤུགས་མཁོ་འདོན་བྱེད་རྒྱུའི་ཚོད་དཔག་བྱེད་ཀྱི་ཡོད་པའི་སྐོར་བཤད་ལུགས། WAM། ཞེས་པའི་དཀྱིལ་ཤར་ཡུལ་གྲུའི་གསར་འགྱུར་བརྒྱུད་ལམ་ཞིག་གི་གནས་ཚུལ་ནང་ལུང་འདྲེན་བྱས་ཡོད་པ་རེད། དེང་སྐབས་ལྷོ་རྒྱ་ནག་རྒྱ་མཚོའི་ཁུལ་དུ་འཁྲུག་རྩོད་ཀྱི་གནས་སྟངས་ཛ་དྲག་ཡོད་པའི་སྐབས་དེར་རྒྱ་ནག་གཞུང་གིས་རྩོད་གཞི་ཡོད་པའི་རྒྱ་མཚོ་དེའི་ཐོག་མྱུལ་ཞིབ་ལྟ་སྐོར་གྱི་ལས་དོན་སྤེལ་བཞིན་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་དམག་སྡེས་རྒྱལ་ཁབ་ཁག་ཅིག་དང་ཕན་ཚུན་བདག་དབང་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་ཐོག་རེས་གཟའ་ལྷག་པ་དང་ཕུར་བུ་ཉིན་གཉིས་རིང་མཚོ་དམག་དང་གནམ་དམག་གཉིས་ཀྱི་རྒྱུན་ལྡན་གྱི་མྱུལ་ཞིབ་སྐོར་སྐྱོད་ཀྱི་བྱེད་སྒོ་སྤེལ་གྱི་ཡོད་པའི་སྐོར་རྒྱ་ནག་གི་ལྷོ་ནུབ་དམག་ཁུལ་ཁང་གིས་བཤད་འདུག་དུས་མཚུངས་རེས་གཟའ་ལྷག་པའི་ཉིན་ཧྥི་ལི་པིན་སི་གཞུང་གི་དམག་དཔུང་ནས་ཀྱང་ཁོང་ཚོའི་ཉིན་གཉིས་ཀྱི་ཟུང་འབྲེལ་གྱི་མཚོ་ཐོག་དང་གནམ་ཐོག་གི་དམག་རྩལ་སྦྱོང་བརྡར་དེ་བཞིན་ཨ་མི་རི་ཀ་དང་མཉམ་དུ་བྱ་རྒྱུ་གསལ་བསྒྲགས་བྱས་ཡོད་ཅིང། དེ་ནི་ཧྥི་ལི་པིན་སི་ཡི་སྲིད་འཛིན་སྐུ་ཞབས Ferdinand Marcos Junior མཆོག་གི་ལམ་སྟོན་འོག་ཨ་མི་རི་ཀ་དང་ཧྥི་ལི་པིན་སི་གཞུང་གཉིས་ཟུང་འབྲེལ་གྱིས་ལྷོ་རྒྱ་ནག་རྒྱ་མཚོའི་ཐོག་ལ་དམག་རྩལ་སྦྱོང་བརྡར་བྱས་པ་ཐེངས་གཉིས་པ་དེ་ཡིན་པ་རེད། ཧྥི་ལི་པིན་སི་གཞུང་གིས་སྐབས་དེའི་དམག་སྦྱོང་ནང་གདོང་མཆོང་གྲུ་གཟིངས་བཞི་མཉམ་ཞུགས་བྱས་པ་དང་ཆབས་ཅིག་ཨ་མི་རི་ཀའི་ངོས་ནས USA Carl Vinson ཟེར་བའི་གོ་མཚོན་ཐོགས་པའི་གནམ་གྲུ་དང་གཏོར་ཚབས་ཆེ་བའི་གོ་མཚོན་མཚོ་གྲུའི་མྱུལ་ཞིབ་བྱེད་མཁན་དེ་བཞིན་དམག་གི་གནམ་གྲུ་མང་པོ་ཞིག་དམག་སྦྱོང་ནང་མཉམ་ཞུགས་བྱས་ཡོད་པ་རེད་འདུག། གནས་མཆོག་རྡོ་རྗེ་གདན་དུ་གནས་སྐོར་ལ་ཕེབས་སྐབས་དགོངས་པ་བཞེས་ཕྱོགས་དང་གནས་དེར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཞལ་མཇལ་གསུང་ཐོས་གོ་སྐབས་ཐོབ་པའི་བོད་མི་བགྲེས་སོང་ཁག་ཅིག་ལ་བཀའ་འདྲི་ཞུས་པ་ཞིག་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། གནས་མཆོག་རྡོ་རྗེ་གདན་དུ་གནས་སྐོར་ལ་ཕེབས་སྐབས་དགོངས་པ་བཞེས་ཕྱོགས་དང་གནས་དེར་གོང་ས་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་གོ་སྐབས་ཐོབ་པའི་བོད་མི་བགྲེས་སོང་ཁག་ཅིག་ལ་བཀའ་འདྲི་ཞུས་པ། དེ་ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་དང་འབྲེལ།

ཐོས་པ་ཆེ་ཐོས་པའི་ཆོས་ཀྱི་སྨོན་ལམ་ཅིག་བརྒྱབ་ན་སྡིག་པ་ཆེན་པོ་ཞིག་སྡིག་པ་མང་པོ་བསགས་ཟེར་གྱི་འབྲོག་པ་ཅི་འདྲའི་ཡིན་དེ་འདྲ་ལ་སྨོན་ལམ་འདྲ་བརྒྱབ་ཐུབ་ན་ཚང། ཡང་རྡ་རམ་ས་ལ་ནས་ཕེབས་པ་རང་ལོ་བརྒྱད་ཅུ་གྱ་བརྒྱད་ལ་སོན་པ་ཨ་མ་མཚམས་གཅོད་ལགས་ནས་སྐུ་གཟུགས་ལ་དཀའ་ངལ་གང་ཡང་མེད་པར་ལོ་ལྟར་གོང་ས་མཆོག་གི་དྲུང་ནས

སོ་སོས་གང་ཐུབ་ཅི་ཐུབ་ཀྱི་བཀའ་སློབ་ཁག་ལག་བསྟར་བྱ་རྒྱུའི་འབད་བརྩོན་གནང་བཞིན་པའི་འགྲེལ་བརྗོད་གནང་བྱུང། ང་རང་ད་རྡ་རམ་ས་ལར་ནས་སོང་དུས་མལ་ལ་མི་ཞིག་ཡོད་ཚད་དྲུག་གོ་ཡོད། ཡོད་ཚད་དྲུག་གོ་ཡོད་ཨ་ནི་དེ་ལས་སྟབས་ཡིན་ལག་ལེན་སྤྲོད་པ་ག་རེ་ཡིན་ད་ཡིད་བཞིན་ནོར་བུ་གིས་གང་བཀའ་གནང་བ་ཐོན་ཚུལ་མ་བྱེད་གསུངས་པ་དེ་མ་བྱས་པ་བྱས་བྱིས་གསུངས་པ་བྱས་དེ་འདྲས་བྱས་ནས་ད་སོང་དུས་གང་ག་ལ་སུས་སུས།

རྡོ་རྗེ་གདན་དུ་གནས་མཇལ་དང་གོང་ས་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་གོ་སྐབས་ཐོབ་པ་དེ་ནི་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་གནང་གི་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

རྒྱལ་ཁབ་གཞན་དང་བསྡུར་ན་ད་དུང་ཡང་ཞིབ་འཇུག་གི་འོག་ཏུ་ཚུད་ཡོད་ལ། ད་ལྷག་པར་དུ་བལ་ཡུལ་གྱིས་རྒྱ་ནག་དང་བལ་ཡུལ་དབར་གྱི་འབྲེལ་ལམ་རྒྱ་སྐྱེད་དང་བལ་ཡུལ་ནང་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་སྲིད་བྱུས་ལ་ངོས་ལེན་ལག་བསྟར་ཁས་ལེན་བྱས་པ་ནས་བཟུང་རྒྱ་ནག་གི་ཤུགས་རྐྱེན་ཆེ་རུ་ཕྱིན་ཞིང། རྒྱ་ནག་གི་གནོན་ཤུགས་ལ་བརྟེན་ཅིང་བལ་ཡུལ་ནང་དུ་བོད་མི་ཚོས་རྒྱ་ནག་ལ་ངོ་རྒོལ་གྱི་ལས་འགུལ་རིགས་སྤེལ་བར་བཀག་སྡོམ་བྱས་པ་དང་བོད་ཀྱི་དུས་ཆེན་ཁག་དང་བོད་ཀྱི་རིག་གཞུང་གི་དུས་ཆེན། དུས་སྟོན་འདུ་འཛོམས་ལ་བཀག་སྡོམ་དམ་པོ་བྱེད་ཀྱི་ཡོད་པ་རེད། དེ་རིང་གི་ལེ་ཚན་འདིའི་ནང་བལ་ཡུལ་སྐུ་ཚབ་དོན་གཅོད་རྩིབ་རི་ལོ་པཎ་སྤྲུལ་སྐུ་ལགས་སུ་བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བའི་ད་ལྟའི་གནས་སྟངས་སྐོར་ལ་བཀའ་འདྲི་ཞུ་གི་ཡིན། བལ་ཡུལ་སྐུ་ཚབ་དོན་གཅོད་རྩིབ་རི་ལོ་པཎ་སྤྲུལ་སྐུ་ལགས་དེ་རིང་ལེ་ཚན་འདིའི་ནང་ཕེབས་པར་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐོག་མར་དེ་ཡང་ད་ལྟའི་ཆར་བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བ་ཚོའི་མི་འབོར་ག་ཚོད་ཡོད་མེད་དང་དེ་ནས་བལ་ཡུལ་ནང་གི་བོད་མི་ཚོའི་འཚོ་རྟེན་གཙོ་བོ་ག་རེ་བརྟེན་གྱི་ཡོད་ནམ། ལགས་འོང་ད་སྤྱིར་བཏང་ང་ཚོ་ད་ལྟ་དེ་བལ་ཡུལ་ནང་ལ་སྔས་མ་ད་གང་ལྟར་ཅིག་གི་བོད་མི་མང་པོ་ཞིག་ཡོད་པའི་ནང་ནས་ད་དེ་སྔ་ཡིན་ན་ག་རེ་ཟེར་དགོས་རེད་ད་འདས་པའི་ལོ་ཕལ་ཆེར་བཅོ་ལྔ་ཉི་ཤུ་གོང་ལ་ཡིན་ན་མི་འབོར་སྟོང་ཕྲག་བཅོ་བརྒྱད་ཙམ་བསྡད་ཀྱི་ཡོད་རེད་ད་བར་ལམ་ནས་ད་མང་པོ་ཞིག་ད

འཚོ་རྟེན་གྱི་གནས་སྟངས་དེ་སྤྱིར་བཏང་བལ་ཡུལ་ཁྱོན་ཡོངས་ནས་ག་རེ་ཟེར་དགོས་རེད་ང་ཚོ་སྐྱབས་བཅོལ་བོད་མི་ཚོ་གི་གནས་སྟངས་དེའི་སྐོར་གཅིག་མཐུན་རེ་བ་གལ་མ་རེད་ས་གནས་ཁ་ཤས་ལ་གཞིས་ཆགས་ཁ་ཤས་ལ་སོ་ནམ་ཞིང་ལས་ཀྱི་ལས་གཞི་ཡོད་པ་དེ་འདྲ་དང་ཨ་ནི་ས་གནས་མང་པོ་གཅིག་ལ་ཡང་ཚོང་ལས་དང་འབྲེལ་བའི་སྒོ་ནས་འཚོ་བ་འདུག་སེ་ནས་བསྐྱལ་བསྡད་དེ་འདྲ་རེད་ལྷག་པར་དུ་ག་རེ་ཟེར་དགོས་རེད་ད་བལ་ཡུལ་རྒྱལ་སའི་ཁུལ་འདྲ་བ་ཡིན་པ་ཡིན་ན་ཡང་ད་བརྒྱ་ཆ་མང་བ་དེ་ཨ་ནི་སོ་སོ་གི

གང་ཅིའི་ཐད་ནས་ད་དཀའ་ངལ་ཡོད་པ་དང་ལྷག་པར་དུ་ད་ཆབ་སྲིད་ཐོག་ལ་དམིགས་བསལ་དཀའ་ངལ་ཡོད་དུས་ད། ལོ་བཅོ་ལྔ་དང་ཉི་ཤུའི་གོང་དང་བསྡུར་ན་ད་ལྟའི་གི་གནས་སྟངས་ལ་འགྱུར་བ་ག་འདྲས་ཆགས་ཡོད་ན། ལགས་འོང་ད་སྔས་མ་གི་ལོ་བཅོ་ལྔ་ཉི་ཤུ་གོང་གི་གནས་སྟངས་དང་བསྡུར་བ་ཡིན་ན་ཧ་ཅང་གི་འགྱུར་བ་ཞེ་དྲག་ཕྱིན་ཡོད་རེད་ལྷག་པར་དུ་ང་ཚོ་ད་སྔས་མ

བཅུ་རང་གཅིག་གི་ནང་ལ་ཡིན་པ་ཡིན་ན་ད་འདི་འདྲའི་གཅིག་ག་རེ་ཟེར་དགོས་རེད། གཞུང་འབྲེལ་གྱི་ད་མཛད་སྒོ་འདི་འདྲ་བྱེད་ཡག་ལ་ཡང་འགོག་རྐྱེན་སྣ་ཚོགས་ཡོད་པ་དང་མཚམས་རེ་བྱེད་ཐུབ་པ་དང་མཚམས་རེ་ཡང་བྱེད་མ་ཐུབ་པའི་གནས་སྟངས་འགོག་རྐྱེན་ཡོད་པ་དང་འདི་འདྲའི་གྱི་གནས་སྟངས་མང་པོ་ཞིག་ཡོད་རེད། ཨ་ནི་དེ་སོང་ཙང་ད་ཧེ་བག་གི་མ་སོང་ན་ད་ག་ད་སྔས་མ་དང་བསྡུར་བ་ཡིན་ན་ཧེ་བག་ཆེན་པོ་རེད་ཟེར་ནི་ལང་ཤོས། ད་གོ་ཐོས་ལྟར་བྱས་པ་ཡིན་ན་བལ་ཡུལ་གཞུང་ནས་བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བ་ཚོར་ད་ཨར་སི་ལབ་ནས་ང་ཚོས་སྐྱབས་བཅོལ་ལག་ཁྱེར་ཞུ་བ་རེད་དེ་གི་ཆོག་མཆན་སྤྲད་མེད་པ་འདྲ་དེ་འདྲའི་ཡིན་དུས་འོ་ན་བལ་ཡུལ་ནང་གི་བོད་མི་ཚོར་དཀའ་ངལ་འཕྲད་ཀྱི་མ་རེད་པས་དེའི་ཐོག་ལ་བལ་ཡུལ་སྐུ་ཚབ་དོན་གཅོད་ཁང་ནས་དཀའ་ངལ་སེལ་ཐབས་ཆེད་ལ་ག་རེ་གནང་རྒྱུ་ཡིན་ནམ། ལགས་འོང་ད་སྤྱིར་བཏང་བལ་ཡུལ་ནང་ལ་ཡང་སྐྱབས་བཅོལ་ལག་ཁྱེར་ཟེར་མི་འདུག་ག་ད་ཨར་སི་མ་སྤྲད་པའི་གནས་སྟངས་དེ་ད་གོ

དེ་ནས་ཉིས་སྟོང་བརྒྱད་ལོ་ནས་བལ་ཡུལ་ནང་ལ་ད་བོད་པ་ཚོས་རྒྱ་ནག་གཞུང་ལ་དམིགས་བསལ་གྱི་ངོ་རྒོལ་ཤུགས་ཆེན་པོ་བྱས་པ་ནས་བཟུང་ད་རྒྱ་ནག་གི་ཤུགས་རྐྱེན་ལ་བརྟེན་ནས་བལ་ཡུལ་ནང་གི་བོད་མི་ཚོས་ད་གསུམ་བཅུའི་དུས་དྲན་དང་རྒྱལ་བའི་འཁྲུངས་སྐར་བཅས་ད་སྲུང་བརྩི་ཞུས་པར་དོ་དམ་དང་བཀག་འགོག་གི་གནོན་ཤུགས་སྤྲད་དང་སྤྲད་བཞིན་པ་རེད། དེ་འདྲའི་དཀའ་ངལ་སེལ་ཐབས་ཆེད་ལ་སྐུ་ཚབ་དོན་གཅོད་ཁང་གི་ཕྱག་ལས་ག་རེ་གནང་ཐུབ་ཀྱི་ཡོད།

ག་རེ་ཡིན་པ་ཡིན་ན་གང་དག་ཅིག་ཕྱི་རྒྱལ་གྱི་གཞུང་ཚབ་ཁག་རེད་ད་ག་ནང་བཞིན་འབྲེལ་ཡོད་ཁག་དང་ལྷག་པར་དུ་བལ་གཞུང་གི་ད་གང་དག་ཅིག་སྐབས་དེ་དང་དེའི་གི་འབྲེལ་ཡོད་ཀྱི་ད་གང་དག་ས་གནས་རྫོང་རེད་དེ་གས་ཚང་མ་ལ་ང་ཚོ་འདུ་ཟེར་ནས་ཞུ་གཏུག་སྙན་སེང་དེ་འདྲ་ཞུ་དགོས་རེད་ཡིན་ན་ཡང་ད་ཁོ་རང་ཚོ་གི་མ་ཐུག་པའི་གནས་སྟངས་ཅིག་གི་སྐབས་ལ་ཡང་ནི་དེ་འདྲ་དེ་འདྲ་བྱེད་ནས་ཐུག་གི་མི་འདུག་ཟེར་ད་ཡིན་ན་འཛམ་གླིང་ང་ཚོ་ཐབས་ལམ་གྱི་ཐོག་ནས་ཕྱོགས་མང་པོ་ཅིག་ལ་ཡང་མ་གནོད་པའི་ཚུལ་འདྲ་པོ་བྱས་རྗེས་གང་དག་ཅིག་ཐབས་མཁས་ཀྱི་ཐོག་ནས་ང་ཚོ་ད་ཅིག་དུས་ཆེན་དེར་སྲུང་བརྩི་ཞུ་ཡག་དང་དེ་འདྲ་ཡོད་རེད། ཡིན་པ་ཡིན་ན་ད་མང་པོ་ཅིག་གཞན་དབང་སྟབས་བསྟུན་བྱེད་དགོས་ཙང་ད་རྒྱ་ཚ་རྒྱ་ནས་རྒྱ་ད་དེ་ང་ཚོ་གི་དེ་ཁོར་ཚོ་ལ་བལ་ཡུལ་འདྲ་པོ་ཡིན་པ་ཡིན་ན། ཁོར་ཚོ་ལ་ད་ས་གནས་ཀྱི་ཆབ་སྲིད་ཀྱི་གནས་སྟངས་ཛ་དྲག་ཡོད་པ་སོང་ཙང་ཨ་ནི་ད་གཅིག་ཏུ་ཨ་ནི་རྒྱལ་ཁབ་གཞན་པ་ནང་ལ་ཡོད་པའི་གི་བོད་མི་སྐྱབས་བཅོལ་བ་ནང་བཞིན་ཞུ་གཏུག་ལས་འགུལ་སྤེལ་ས་དང་དེ་འདྲས་ཀྱི་ཞི་རྒོལ་ཞི་བ་བྱེད་ས་དང་ད་དེ་འདྲས་ཞུ་ཚད་དུ་ཁོར་ཡུག་དེ་འདྲ་གང་ཡང་མེད་པ་སོང་ཙང་ཨ་ནི་གསན་རྒྱུ་ཡིན་ན་ངས་ད་ལྟ་ཞིབ་ཕྲ་འདི་དང་འདི་ཟེར་བྱས་ནས་ཞུ་ཚོད་དེ་བས་ཁག་པོ་རེད་བཞག་ཡིན་ན་གང་ཐུབ་ཅི་ཐུབ་འབད་བརྩོན་ཞུ་དགོས་རེད་ཟེར་ཞུ་ཡག་ཡིན་ནོ། ད་ངས་དྲི་བ་དེ་མཐའ་མ་ཆགས་ཀྱི་འདུག་ཨ་ནི། བོད་ཀྱི་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་ཆེད་དུ་སྐུ་ཚབ་དོན་གཅོད་ཁང་ནས་བལ་ཡུལ་ནང་གི་བོད་པའི་གཞོན་སྐྱེས་ཚོ་དང་ལྷན་དུ་ལས་འགུལ་ག་རེ་སྤེལ་གནང་གི་ཡོད་ན། ལགས་ད་དེ་འདྲ་རེད་ད་ལྟ་བལ་ཡུལ་ནང་ལ་ཡང་སྤྱིར་བཏང་བལ་ཡུལ་སྐུ་ཚབ་དོན་གཅོད་གཅིག་ཙམ་མ་ཡིན་པར་ས་གནས་འགོ་འཛིན་ཁག་རེད་ཚང་མ་ལ་ཡང་ང་ཚོ་མཉམ་འབྲེལ་གྱི་ཐོག་ནས་ས་གནས་ཁག་སོ་སོ་ལ་ཡང་གང་ལྟར་བསླབ་གྲྭ་ཁག་རེད་ད་ག་ནང་བཞིན་དགོན་སྡེ་གྲྭ་ཚང་རེད་ཚང་མ་ལ་ཡང་ནང་ཆོས་བགྲོ་གླེང་བྱེད་ཡ་རེད་བལ་ཡུལ་དོན་གཅོད་ཀྱི་ངོས་ནས་ད་ད་ལྟ་སོ་སོ་སྐབས་ཐོག་སྐབས་ལ་ཡིན་པ་ཡིན་ན་ནང་ཆོས་བགྲོ་གླེང་ཞུ་ཡ་རེད་ད་ག་ནང་བཞིན་བསླབ་གྲྭ་ཁག་ལ་ཡང་ཅིག་ང་ཚོ་དོན་གཅོད་ལས་ཁུངས་དང་འབྲེལ་བའི་གི་ལས་འགུལ་དེ་འདྲའི་ཕར་བྱེད་ཨ་ནི་དེ་ང་ཚོ་དེ་གང་སོ་རེད་བསླབ་གྲྭ་ཁག་ནང་ལ་ཡང་ཅིག་གི། སློབ་ཕྲུག་དེ་ཚོ་ལ་ཡང་ལམ་སྟོན་བྱེད་ཡ་རེད་དེ་དེ་འདྲའི་གི་ལས་འགུལ་དེ་འདྲའི་ད་ཆེ་ཆུང་འདྲ་མིན་སྣ་ཚོགས་མང་པོ་བྱས་ཡོད་རེད་ཨ་ནི་དེ་ལྷག་པར་དུ་ང་ཚོ་ཧི་མ་ལ་ཡའི་རི་རྒྱུད་ཁུལ་ལ་ཡང་ཡོད་མཁན་གྱི་ད་མི་རིགས་གཅིག་པ་དང་རིག་གཞུང་གཅིག་པ་དེ་ཚོ་ལ་ཡིན་པ་ང་ཚོ་མཐུན་ལམ་གི་ཐོག་ནས་ཕྱག་རོགས་མཉམ་དུ་ཞུ་ཡས་གི་ལས་དོན་དེ་འདྲའི་ད་ག་ལ་གང་འཚམ་འདུག་ཟེར་ནས་གང་ལྟར་གང་ཐུབ་ཅི་ཐུབ་ཞུ་ཞུ་ཡས་དེ་ད་ལྟ་ཞུ་དང་ཞུ་བཞིན་པ་རེད་ཟེར་ཞུ་ཡས་ལགས། ལགས་སོ་རྩིབས་རི་སློབ་དཔོན་སྤྲུལ་སྐུ་ལགས་དེ་རིང་ཁྱེད་རང་གི་ལེ་ཚན་འདི་ནང་ཕེབས་ནས་བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བ་ཚོའི་གནས་སྟངས་སྐོར་ལ་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་བ་དང་སྦྲགས་ལེ་ཚན་འདི་ད་ག་ཙམ་བཞག་གི་ཡིན། ལགས་ཐུགས་རྗེ་གནང་ལགས་སོ་ཐུགས་རྗེ་གནང། ད་ལྟ་གོང་དུ་བཀའ་མོལ་ཞུ་ཡུལ་དེ་བལ་ཡུལ་སྐུ་ཚབ་དོན་གཅོད་རྩིབས་རི་སློབ་དཔོན་སྤྲུལ་སྐུ་ལགས་རེད། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་མཐུན་ཚོགས་སམ International Federation for Human Rights དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གཉིས་ཐུན་མོང་གིས་བསྒྲགས་གཏམ་ཞིག་སྤེལ་བར་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་དང་པོའི་ནང་རྒྱལ་ཚོགས་ཀྱི་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་ནས་བལ་ཡུལ་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་དང་འབྲེལ་བའི་དུས་བཀག་བསྐྱར་ཞིབ་ཐེངས་གསུམ་པ་དེ་གནང་སྐབས་སུ་རྒྱལ་ཚོགས་ཀྱི་ངོས་ནས་བལ་ཡུལ་གཞུང་ལ་ཡུལ་དེའི་བོད་མི་སྐྱབས་བཅོལ་བའི་ཐོབ་ཐང་སྲུང་སྐྱོབ་བྱ་རྒྱུའི་ལམ་སྟོན་ཁག་ཅིག་ཆེད་བཏོན་གནང་ཡོད་ཀྱང་བལ་ཡུལ་གཞུང་ནས་རྒྱལ་ཚོགས་ཀྱི་ལམ་སྟོན་དེ་དག་ལ་ངོས་ལེན་གནང་མེད་པར་སྐྱོན་བརྗོད་གནང་ཡོད་པ་དང། ཡང་ད་དུང་བལ་ཡུལ་གཞུང་གིས་རྒྱ་ནག་གི་གནོན་ཤུགས་འོག་བོད་མིར་དམ་དྲག་ཤུགས་ཆེ་རུ་གཏོང་བཞིན་པའི་གནས་སྟངས་གསལ་སྟོན་དང་འབྲེལ་ཏེ་བལ་ཡུལ་གཞུང་གིས་ད་བར་བལ་ཡུལ་ནང་གནས་སྡོད་བོད་མི་ཚོར་ཐོ་འགོད་དང་བདེན་པ་ཁུངས་སྐྱེལ་ཐོག་ངོས་འཛིན་ཡིག་ཆ་མཁོ་སྤྲོད་གནང་རྒྱུ་མཚོན་པའི་ངོ་སྤྲོད་རྒྱབ་གཉེར་གནང་རྒྱུར་ཁས་ལེན་གནང་མེད་པ་དང་རྒྱུ་མཚན་དེར་བརྟེན་བོད་མི་དེ་དག་ལ་ཡུལ་ཁྲིམས་ནང་གསལ་བའི་ཤེས་ཡོན་དང་ཕྱག་ལས། སྨན་པ་དང་གཞུང་གི་ཕྱག་ལས་སོགས་གནང་རྒྱུའི་ཐོབ་ཐང་མེད་པ་མ་ཟད། རྒྱལ་སྤྱིའི་ཁྲིམས་ལ་སྲུང་བརྩི་མེད་པར་བོད་ནས་བྲོས་བྱོལ་དུ་ཕེབས་མཁན་བོད་མི་རྣམས་ཕྱིར་རྒྱ་ནག་ལ་རྩིས་སྤྲོད་བྱེད་བཞིན་པ་དེས་ཁོང་ཚོའི་ཚེ་སྲོག་ལ་ཉེན་ཁ་ཆགས་ཀྱི་ཡོད་པ་དང། འདང་ངེས་མེད་པའི་ཁྲིམས་ཀྱི་གནས་བབ་འོག་མང་ཚོགས་རྣམས་ནག་ཉེས་ཀྱི་ཡུལ་དུ་འགྱུར་སླ་བ་དང་དེ་བཞིན་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་གཏོང་སླ་བ་ཆགས་ཀྱི་ཡོད་པར་ལུང་འདྲེན་གནང་སྟེ་ད་ཆ་ཡིག་ཆ་མ་བཏང་བ་དེ་ནི་བོད་མི་སྐྱབས་བཅོལ་བར་འཕྲད་བཞིན་པའི་དཀའ་ངལ་དག་གི་རྩ་བ་དེ་ཆགས་ཀྱི་ཡོད་པ་མངོན་གསལ་གནང་འདུག་རྒྱལ་ཚོགས་ཀྱི་ཆེད་དུ་བཏོན་པའི་ལམ་སྟོན་དེས་བལ་ཡུལ་གཞུང་ལ་རྒྱལ་སྤྱིའི་ཁྲིམས་ལུགས་ལྟར་བོད་ནས་བྲོས་བྱོལ་དུ་ཕེབས་པའི་བོད་མི་རྣམས་བཙན་དབང་གིས་རྒྱ་ནག་གི་དབང་བསྒྱུར་འོག་ཕྱིར་ལོག་གནང་མི་ཆོག་པའི་རྩ་དོན་ལག་བསྟར་བྱེད་དགོས་པའི་སྐུལ་མ་བཏང་བ་དང་དེ་བཞིན་བལ་ཡུལ་གཞུང་གིས་བོད་མི་རྣམས་དང་ཡུལ་དེའི་གྲངས་ཉུང་མི་རིགས་རྣམས་ལ་རོགས་རམ་མི་གནང་བའི་རྩ་ཁྲིམས་ལ་བསྒྱུར་བཅོས་དགོས་པའི་སྐུལ་མ་ཡང་གནང་འདུག་འོན་ཀྱང་བལ་ཡུལ་གཞུང་གིས་ལམ་སྟོན་དེའི་ནང་ནས་ཁག་གཅིག་ངོས་ལེན་གནང་ཡོད་པ་དེ་དག་ལག་བསྟར་གནང་ཚེ་ད་ཆ་བལ་ཡུལ་ནང་བོད་མི་སྐྱབས་བཅོལ་བ་རྣམས་ལ་འཕྲད་བཞིན་པའི་འགྲོ་བ་མིའི་ཐོབ་ཐང་གི་དཀའ་ངལ་ཁག་གཅིག་ཉུང་དུ་འགྲོ་རྒྱུ་ཡིན་པར་འགྲེལ་བརྗོད་གནང་འདུག་པ་མ་ཟད་ལམ་སྟོན་དེ་དག་ནི་བོད་མི་རྣམས་ཀྱི་གཏམ་བརྗོད་དང་ཞི་མཐུན་འདུ་འཛོམས་ཀྱི་རང་དབང། གཞན་ཡང་གྲངས་ཉུང་མི་རིགས་ཀྱི་ཐོབ་ཐང་བཅས་སྲུང་སྐྱབས་གནང་རྒྱུ་བཅས་ཚུད་ཡོད་པ་རེད། གཞི་རྩའི་བལ་ཡུལ་ནང་རྒྱ་ནག་གི་ཤུགས་རྐྱེན་ཇེ་ཆེར་སོང་བའི་རྗེས་སུ། བོད་མི་རྣམས་ནས་རྒྱ་ནག་ལ་ངོ་རྒོལ་གྱི་ལས་འགུལ་རིགས་སྤེལ་བ་ལ་བཀག་སྡོམ་བྱས་པ་དང། དེ་བཞིན་ཆོས་ལུགས་དང་རིག་གཞུང་དང་འབྲེལ་བའི་མཛད་སྒོ་ཁག་ལའང་བཀག་སྡོམ་བྱེད་ཀྱི་ཡོད་པ་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་མཁའ་འགྲོ་གཡང་འཛོམས་ཡིན། ང་རང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང།

འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཀོ་ཝིཌ་བཅུ་དགུའི་ཏོག་དབྱིབས་རིམས་ནད་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བློ་འཚབ་བྱ་དགོས་པའི་རྒྱལ་སྤྱིའི་འཕྲོད་བསྟེན་གནས་བབ་ཛ་དྲག་ཅན་ཞིག་མིན་པ་གསལ་བསྒྲགས་གནང་ཡོད་ཅིང་ཀོ་ཝིཌ་བཅུ་དགུའི་ཏོག་དབྱིབས་རིམས་ནད་བྱུང་རྐྱེན་དང་ཁྱབ་གདལ་དང་སྟངས་འཛིན་བྱ་ཕྱོགས་སོགས་དང་འཛམ་གླིང་མི་དམངས་ཀྱི་འཕྲོད་བསྟེན་ལ་ཤུགས་རྐྱེན་ཇི་ལྟར་ཐེབས་མིན་སོགས་སྐོར་ནད་ཡམས་དཔྱད་རིག་ཉམས་ཞིབ་པ་སྨན་པ་རྣམ་རྒྱལ་ལྷ་དབང་ལགས་སུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཀའ་འདྲི་ཞུ་བ་ཞིག། སྙན་སྒྲོན་ཞུ་བ་ཡིན། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ད་ད་ལྟ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ། འདིའི། ལོ་མཇུག། ཆགས་ཀྱི་ཡོད་རེད་ད་ག་ནང་བཞིན་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་པ་འདི་ལ་ཁ་ཕྱོགས་འགྱུར་གྱི་ཡོད་རེད་དེ་ཡིན་ནའི། འདས་པའི་ལོ་གཉིས་གསུམ་ནང་ལོགས་ལ་རྒྱལ་སྤྱི་ཁྱོན་ཡོངས་ནང། ད་ནད་ཡམས་ཁྱབ་བྱས། ཏོག་དབྱིབས་རིམས་ནད་བྱུང་བྱས་རྒྱལ་སྤྱི་ཁྱོན་ནང་ལོགས་ཀྱི་ཅིག་འགྲོ་འདུག་སྤྱོད་གསུམ་གཙོས་པའི་ཀྱི་མི་དམངས་ས་ཡ་མང་པོ་ཅིག་ཚེ་སྲོག་འདོར་བའི་ཀྱི་གནས་ཚུལ་བྱུང་ཡོད་པ་ནང་བཞིན་ད་ལྟ་ཡང་ཨ་ནི་ཏོག་དབྱིབས་རིམས་ནད་བཅུ་དགུ་འདིའི་ཀྱི་ནད་འབུ་འདི་ད་ད་ལྟ་ཡང་སྤྱི་ཚོགས་ནང་ལོགས་ལ་ཡོད་པ་ཅིག་གི་གནས་ཚུལ་ཡང་ཡང་ཐོན་ཡོང་དུས་ད་རེས་ཀྱི་ལེ་ཚན་འདིའི་ནང་ལོགས་ལ་ད་ལྟ་ཨ་མི་རི་ཀའི་གི California གཙུག་ལག་སློབ་གྲྭ་ཆེན་མོའི་ནང་འཕྲོད་བསྟེན་འགན་འཁུར་བ་ཨམ་རྗེ་རྣམ་རྒྱལ་ལྷ་དབང་ལགས་གདན་འདྲེན་ཞུས་བྱས་གཞི་རྩའི་གི་ད་ལྟ་ཏོག་དབྱིབས་རིམས་ནད་དང་ཐད་ཀར་འབྲེལ་བ་ཡོད་པའི་གི་དྲི་བ་ཁག་ཅིག་དང་ཡང་སྤྱི་ཡོངས་ནས་ཅིག་ནད་ཡམས་ཡོངས་ཁྱབ་རིམས་ནད་ཀྱི་ཅིག་འགྲོ་སྟངས་འགྲོ་ལུགས་སྐོར་ལ་བཀའ་འདྲི་ཞུ་ཡས་ཡིན་ད་ད་ཨམ་རྗེ། རྣམ་རྒྱལ་ལྷ་དབང་ལགས་ཡིན་ན་དེ་སྔ་ནས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཏོག་དབྱིབས་རིམས་ནད་འདི་བྱུང་བའི་གནས་དུས་བཟུང་ནས་བྱུང་ད་ལྟ་ཅིག་ནད་ཡམས་འདི་རིམ་པ་འགྱུར་བ་ཕྱིན་པའི་གི་འགྱུར་ལྡོག་གི་ཁྲོད་ལ་ཅིག་ང་ཚོ་རླུང་འཕྲིན་ཁང་ལ་འདི་འདྲའི་གནད་དོན་དང་འབྲེལ་བའི་ཀྱི་བཀའ་མོལ་དང་མང་པོ་ཅིག་གླེང་སློང་བྱུང་ཡོད་རེད་ཨ་ནི་ད་རེས་ཨམ་ཆི་ལགས་ང་ཚོའི་ལེ་ཚན་ནང་ཕེབས་པ་ཐོག་མ་དེ་ཐུགས་རྗེ་གནང་ཞུས་པ་དང་ཨ་ནི་ངའི་དྲི་བ་དང་པོ་དེ་ད་ད་ལྟ། སྤྱི་བཏང་ནས་རྒྱལ་སྤྱིའི་ནང་ལོགས་ལ་ཏོག་དབྱིབས་རིམས་ནད་བཅུ་དགུ་དེ་བྱུང་བའི་གི་དུས་ཚོད་འདིའི་སྐབས་སུ་དམིགས་བསལ་གྱི་དབྱིན་སྐད་ཐོག་ནས་ད་ཚིག Pandemic། ཡོངས་ཁྱབ་རིམས་ནད། རེད་ད་བོད་སྐད་ནང་ལ་ཐད་སྒྱུར་བྱས་པ་ཡིན་ན་རྒྱ་ཁྱབ་བྱུང་བའི་གི་ནད་ཡམས་ཅིག་ལ་གོ་བསྡད་ཀྱི་འདུག་ད་ལྟ་ཨམ་ཆི་ལགས་ད་གཞི་རྩའི་གི་འདི་འདྲའི་ཐོག་ལ་ཅིག་ཉམས་མྱོང་རེད་སློབ་སྦྱོང་ཅིག་མང་པོ་གནང་ཡོང་དུས་ཐོག་མར་དེའི Pandemic ད་ཚིག་འདི

ཐོག་མར་ནད་ཡམས་འདི་རྒྱ་ནག་ནང་ལ་ཁྱབ་པའི་སྐབས་སུ་ནད་ཡམས་འདི Epidemic བྱས། རྗེས་ལ་ཅིག་རྒྱལ་སྤྱིའི་ཁྱོན་ཡོངས་ནང་ལོགས་ལ་ཁྱབ་པའི་སྐབས་སུ་འདི་ལ Pandemic བྱས། དེ་འདྲའི་ཞུས་ན་འགྲིག་གི་རེད། ར་རེད་ད་ག་རང་རེད། ལའོ། ད་དེ་ནས་ང་ཚོ Covid གི་ནད་ཡམས་འདིའི་ད་ཐད་ཀར་གྱི་བཀའ་འདྲི་ཞུ་ཡའི་ཐོག་མ་དེ་འདི་ཡིན་ད་ད་ཨམ་ཆི་ལགས་ད་ད། འདས་པའི་ལོ་གསུམ་ནང་ལོགས་ལ་ཏོག་དབྱིབས་རིམས་ནད་དང་འབྲེལ་བའི་ཀྱི་ནད་ཡམས་བཅོས་ཐབས་རེད་ཅིག་ད་སོ་སོའི་ངོས་ནས་གནང་དགོས་ཡའི་གི་རིམ་པ་མང་པོ་ཅིག་ཨམ་ཆི་ཁག་རེད་ད་ག་ནང་བཞིན་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ནས་གཏན་འབེབས་བྱས་པའི་གི་ལས་རིམ་མང་པོ་ཅིག་ཡོད་རེད། ཏོག་དབྱིབས་རིམས་ནད་འདི་ད་ལྟའི་དུས་ལ་ཡང་ད་ཅིག་ནད་ཡམས་འདི་ཕོག་ས་འདི།

སྤྱིར་བཏང་ན་ཚ་ཁོ་རང་རྐྱེན་གྱི་ནུས་སྟོབས་ཆག་ཡག་གི་སྨན Immunosuppressant མང་པོ་ཟ་དགོས་དུས་བར་ནས་ཨ་ནུས་སྟོབས་གཟུགས་པོའི་ནུས་སྟོབས་དེ་ཞེ་པོ་ཆུང་བྱས། ཕྱི་ལོག་ནས་ན་ཚ Covid ཡིན་པ་ཡིན་ན་རེད་འདི་མ་ཡིན་པའི་ན་ཚ་གཞན་པ་མང་པོ་ཅིག་འཇུ་ཡ་ལས་སླ་ཡོང་བྱས་ད་གོང་དུ་ཞུས་པ་ནང་བཞིན་ལོ་རྒན་པ་བྱས་གཟུགས་པོ་ནུས་སྟོབས་ཆུང་བ། ཨ་ནི Diabetes ཨ་ནི་ཅི་ནི་ན་ཚ་མཚམས་མཚམས Blood Pressure དང Heart ནད་པ་དེ་འདྲ་ཡིན་པ་ཡིན་ན་ཁོ་རང་ཚོ་ལ་ན་ཚ་དེ་འཇུ་ཡ་ལས་སླ་ཡོད་རེད་ཐུགས་སུ་ཆགས་ཀྱི་ཡོད།

འཛམ་གླིང་གི་འཕྲོད་བསྟེན་སྒྲིག་འཛུགས་རེད་ད་ག་ནང་བཞིན་ཨམ་ཆི་ཁག་རེད། མང་པོ་གཅིག་གིས་ནད་ཡམས་འདི་ཕོག་དང་མ་ཕོག་གི་ད་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Symptoms ནད་རྟགས་མང་པོ་གཅིག་སྐོར་ལ་དེ་འདྲའི་སོ་སོའི་ངོས་ནས་ཚོད་དཔག་བྱེད་ཐུབ་ཡས་གསུངས་ཡོད་རེད། ད་ལྟའི་ཆར་ལ་ཡིན་ན་ནད་རྟགས་འདི་ཚོ་ལ་འགྱུར་བ་ག་རེ་ཕྱིན་ཡོད་རེད་ནད་རྟགས་ཆ་ཚང་གཅིག་རང་འཇགས་རང་བསྡད་ཀྱི་ཡོད་ན་དེའི་མཉམ་དུ་གཅིག་སོ་སོ་ལ་ནད་རྟགས་དེ་འདྲ་ཐོན་པ་ཡིན་ན་ཡང་སོ་སོའི་ངོས་ནས་ད་དབྱིན་སྐད་ཐོག་ནས Testing བརྟག་དཔྱད་བྱེད་ཕྱོགས་རེད་འདི་ནད་ཡམས་འདི་ཡོད་དམ་མེད།

གང་ཡིན་རེད་ཟེར་ན། ན་ཚ་མང་པོ་ཞེ་པོ་ཅིག། འབུ་འདིས་ཡོང་གི་འདུག JN1 འདི་བྱས་ཙང་ང་ཚོས་ཏོག་ཙམ་གི་དོ་སྣང་བྱེད་དགོས་འདུག་དེ་འདྲ་ཆགས་འདུག་ད་དེ་གི་ན་ཚ་དེ་ན་ཚར་བའི་མཇུག་གུ་ལ། ནད་རྟགས་དེ་ག་འདྲས་ཡོད་མེད་ལ་བལྟས་ཏེ་ནད་འབུ་གསར་པ་དེ་གི་ནད་རྟགས་གསར་པ་དེ་འདྲ་འཁྱེར་ཡོང་གི་འདུག་མི་འདུག་བརྟག་དཔྱད་བྱས་ཡོང་དུས་ང་ཚོས་དེའི་ནད་རྟགས་དེ་མང་ཆེ་གཅིག་པ་རེད་བྱས་ག་ཚ་སྔོན་མ་ནད་རྟགས་ནང་བཞིན་གཅིག་ཆམ་པ་བརྒྱབ་པ་རེད། གློ་བརྒྱབ་པ་རེད་གཟུགས་པོ་དཀའ་ལས་ཁག་དེ་རེད་པ།

ནད་རྟགས་མང་ཆེ་གཅིག་པ་རང་ཆགས་བསྡད་ཀྱི་ཡོད་པ་གསུང་གི་འདུག་དེ་མཉམ་དུ་ངས་དྲི་བ་གཅིག་འདི་མང་པོ་གཅིག་གིས་འདི་ཐེ་ཚོམ་དང་ད་ལྟ་དོགས་གཞི་གཅིག་ཆགས་བསྡད་ཀྱི་འདུག་དེ་སྔ་ཏོག་དབྱིབས་རིམས་ནད་བྱུང་པའི་སྐབས་སུ་གལ་སྲིད་སོ་སོ་ལ་གང་ཟག་གཅིག་ལ་ནད་ཡམས་འདི་ཕོག་པ་ཡིན་ན་ད Covid Positive ཐོན་པ་ཡིན་ན་རང་བཞིན་གྱིས་སོ་སོའི་ད་ནང་ནང་ལོགས་ལ་སོ་སོ་གཅིག་པོ་བསྡད་ཡ་ད་མི་མཉམ་དུ་འབྲེལ་བ་མ་བྱེད་ཡས་ཀྱི།

དང་པོ་ང་རང་ཚོ་ཏོག་དབྱིབས་ཐོན་ཡོང་དུས་ཨ་ནི་ང་རང་ཚང་མ་དངངས་སྐྲག་བྱས་བསྡད་དུས་དེའི་སྐབས་ལ་ཡ་ཨ་ནི་སྔོན་འགོག་གི་ཁབ་མེད་པ་བྱས་ཟླ་བ་འགའ་ཤས་ཤིག་ཏུ་ལྷག་རེད་པ། དེའི་མཇུག་གུ་ལ་ཨ་ནི་སྔོན་འགོག་གི་ཁབ་ཐོན་ཚར་བའི་མཇུག་གུ་ལ་མི་མང་ཆེ་ལ་སྔོན་འགོག་ཁབ་ཅིག་རག་བསྡད་ཡོད་རེད་པ་དེའི་རྐྱེན་གྱིས་ཨ་ནི་ང་ཚོ་ན་ཚ་དེ་དཔེ་ཉུང་རུ་ཞེ་པོ་ཕྱིན་པ་རེད་པ། དེ་ང་རང་ཚང་མས་མཁྱེན་བསྡད་ཡོད་རེད། ད་ད་ལྟའི་ཆ་ནས་ག་རེ་ཧ་གོ་དགོས་རེད་ཞུས་པ་ཡིན་ན། སྔོན་འགོག་གི་ཁབ་དེ་གི་ནུས་པ་དེ

ལའོ། ད་ད་ཨམ་ཆི་ལགས་ཀྱིས་ནད་ཡམས་འདི་གཅིག་ཡོད་པ་གཅིག་དང་ད་ལྟ JN1གྱི་ཁྱད་ཆོས་གཅིག་འདི་ཁོ་འགོས་བདེ་པོ་ཞེ་པོ་ཅིག་ཡོད་རེད་གསུང་གི་ཡོད་དུས། ད་ལྟ་སྔོན་འགོག་སྨན་ཁབ་འདིའི་སྐོར་བཀའ་མོལ་ཞུས་སོང་སྔོན་འགོག་སྨན་ཁབ་འདི་ཡིན་ན་ཏོག་དབྱིབས་རིམས་ནད་འདི་གཅིག་ད་ཕོག་པ་ཡིན་ནའི་སོ་སོའི་གི་ཚེ་སྲོག་ལ་གཅིག་ཉེན་ཁ་མ་བཟོ་བའི་ཐོག་ལ་ཕན་ཐོགས་ཆེན་པོ་གཅིག་ཡོད་པ་གཅིག་དང་ད་ག་ནང་བཞིན་འདས་པའི་ལོ་ཁ་ཤས་ནང་ལོགས་ལ་གཅིག Covid། གི་ཏོག་དབྱིབས་རིམས་ནད་འདི་ཕོག་པ་ཡིན་ན་ཡང་ཅིག་འདི་ཡི་བཅོས་ཐབས་རེད་ད་སྨན་བཅོས་ཆེད་དུ་སྨན་གྱི་རིལ་བུ་དེ་འདྲའི་གསར་པ་མང་པོ་ཅིག་ཐོན་ཡོད་པ་རེད Paxlovid རེད་ད་ག་ནང་བཞིན་འདིའི་སྔོན་ལ Molnupiravir གྱི་སྨན་མང་པོ་ཅིག་ཐོན་ཡོད་པ་རེད་ད་ལྟའི་ཆ་ལ་ཨམ་ཆི་ལགས་ད་གལ་སྲིད་ཏོག་དབྱིབས་རིམས་ནད་འདི་ཕོག་པ་ཡིན་ན་སྨན་དེ་ཚོ་མཆོད་བྱས་ཡང་ན་ཚ་མགྱོགས་སེ་ཅིག་དྲག་ཡས་ཀྱི་གནས་སྟངས་ཡོད་རེད་པས།

སྦྱོང་བ་བྱས། ཨ་ན་ཚ་ཡོལ་བ་ནས་ན་ཚ་སྡུག་རུ་མ་འགྲོ་ཡ། ཀ་ཡ་དེ་འདྲ་ཅིག་བྱས་ཨ་ནི་ཡ་ན་ཚ་ཅིག་སྡུག་ཅག་ཡོལ་བ་ནས་དེ་ཚོ་ལ་ཡ། ཨ་ནི་མ་གྲོངས་ཡ་དེ་ཚོ་གྲངས་ཀ་དེ་འདྲ་བལྟས་ཡོང་དུས་ཨ་ནི་སྨན་དེ་མཆོད་མཁན་དང་སྨན་དེ་མ་མཆོད་མཁན་གྱི་གྲངས་ཀ་བསྡུར་ཡོང་དུས་ཨ་ནི་སྨན་དེ་མཆོད་མཁན་དེ་ཚོ་ལ་ཡ། ནུས་པ་ཤུགས་ཆེན་པོ་འདུག་བྱས་ད་དེ་ཚོ་བཀའ་ཁྲིར་ཡོད་པ་རེད་བཙོན་མའི་འདི་འདྲ་ཡོད་པ་རེད། ལའོ་ཏོ་ད་ལྟ་ཏོག་དབྱིབས་རིམས་ནད་ཀྱི་གནས་བབ་དེ་ག་འདྲས་ཡོད་མིན་དེ་ད་དཔྱད་པ་བྱེད་ཡས་སྒྲིག་འཛུགས་གཙོ་བོ་དེ་ད་ལྟ World Health Organization འཛམ་གླིང་གི་འཕྲོད་བསྟེན་སྒྲིག་འཛུགས་དེ་ཆགས་བསྡད་ཀྱི་ཡོད་རེད་དེའི་མཉམ་དུ་ད་རྒྱལ་སྤྱིའི་ནང་ལོགས་ལ་ཅིག་སྨན་དང་འབྲེལ་བ་ཡོད་པའི་ཚན་རིག་རེད་ཚན་རིག་པ་རེད་ད་ག་ནང་བཞིན་ཅིག་ཨམ་ཆི་ཁག་ཆགས་བསྡད་ཀྱི་ཡོད་རེད་ད་ཨམ་ཆི་རྣམ་རྒྱལ་ལྷ་བ་ལགས་ཡིན་ནའི་ཨམ་ཆི་ཅིག་ཡིན་པའི་ཆ་ནས་ཅིག་རྒྱལ་སྤྱིའི་ནད་ཡམས་དང་འབྲེལ་བ་ཡོད་པའི་ཐོག་ལ་ཐུགས་སྣང་ཆེན་པོ་གནང་གི་ཡོད་དུས་ཁེ་ས་རང་ད་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ལ། ད་འཛམ་བུ་གླིང་ནང་ལོགས་ལ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དགུ་པའི་སྤྱི་ཟླ་བཅུ་གཅིག་ཚེས་བཅུ་དགུ་བར་དུ། ཏོག་དབྱིབས་རིམས་ནད་ཕོག་མཁན་མི་ས་ཡ་བདུན་བརྒྱ་བདུན་ཅུ་དོན་གཉིས་དང་དེ་ག་ནང་བཞིན་གཅིག་ནད་ཡམས་འདི་གི་འོག་ལ་འཛམ་བུ་གླིང་ནང་ལོགས་ལ་འདས་གྲོངས་ཕྱིན་པ་མི་ས་ཡ་དྲུག་ཅིག་དེ་འདྲའི་གྲངས་འབོར།

ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།